ཉེ་ཆར་ཕྱི་ཟླ་བརྒྱད་པའི་ནང་བོད་ནང་གི་སྐད་འཕྲིན་ལ་འགྱུར་བ་བཏང་སྟེ་སྐད་འཕྲིན་བེད་སྤྱོད་བྱེད་མཁན་ལ་ཉེན་ཁ་ཆེ་རུ་ཕྱིན་ཡོད་པར་འདུག་འདི་ལོའི་ཕྱི་ཟླ་བརྒྱད་པའི་ནང་བོད་ནང་ཏོག་དབྱིབས་ནད་ཡམས་བྱུང་བའི་རྗེས་བོད་ནང་དུ་བེད་སྤྱོད་བྱེད་བཞིན་པའི་སྐད་འཕྲིན་ལ་རྒྱུན་ལྡན་དང་མ་འདྲ་བའི་འགྱུར་བ་བཏང་ཡོད་པ་དང་སྐད་འཕྲིན་ནས་ཐད་ཀར་དངུལ་ཕར་ཚུར་གཏོང་ལེན་བྱེད་མི་ཐུབ་པ་བཟོས་ཡོད་པར་འདུག་བོད་ནང་སྐད་འཕྲིན་ཐོག་སྔར་ནས་རྒྱ་ནག་གཞུང་གིས་དམ་དྲག་ཆེན་པོ་བྱེད་བཞིན་པ་ཡིན་ཀྱང་བོད་ནང་ཁུལ་ལ་སྐད་འཕྲིན་གྱི་ཁུག་དམར་བརྒྱུད་དངུལ་ཕར་ཚུར་གཏོང་ལེན་བྱེད་པར་ནམ་རྒྱུན་དཀའ་ངལ་མེད་པ་རེད། ཉེ་ཆར་ཕྱི་ཟླ་བརྒྱད་པའི་ནང་བོད་ནང་ཏོག་དབྱིབས་ནད་ཡམས་བྱུང་རྗེས་བོད་ནང་གི་སྐད་འཕྲིན་ལ་རྒྱ་ནག་གཞུང་གིས་འགྱུར་བ་བཏང་ཡོད་པ་དང། སྐད་འཕྲིན་གྱི་ཁུག་དམར་བརྒྱུད་ནས་དངུལ་ཕར་ཚུར་གཏོང་ལེན་བྱེད་སྐབས་དེ་སྔོན་ལྟར་མ་ཡིན་པར་སྐད་འཕྲིན་ནས་དངུལ་གཏོང་བའི་སྐབས་རང་འགུལ་གྱིས་ཁ་པར་འགྲོ་གི་ཡོད་པ་དང། ཁ་པར་ལེན་པའི་ཚེ་དངུལ་གཏོང་ཡུལ་དང་སྡོད་གནས་མིང་སོགས་དྲི་ཞིབ་བྱེད་ཀྱི་འདུག་ཅེས་ལྷ་ས་ཁུལ་གྱི་རང་མིང་བརྗོད་འདོད་མེད་པའི་འབྲེལ་ཡོད་མི་སྣ་ཞིག་གིས་འགྲེལ་བརྗོད་གནང་ཡོད།

ཨ་ནེ་ཨོང་སོ་སོའི་སྐད་འཕྲིན་འུར་ཤེད་གནས་ཚུལ་ངོ་སྤྲོད་པས་མུ་མཐུད་བརྗོད་དོན་ནང་དེང་སང་བོད་ནང་ལ་སྐད་འཕྲིན་ལ་འགྱུར་བ་གསར་པ་ཞིག་བཏང་བཞག་དེ་སྔོན་ཡིན་ན་བོད་ནང་ཁུལ་ལ་སྐད་འཕྲིན་ནས་ཁུག་དམར་བརྒྱུད་དངུལ་བསྐུར་ཡག་ལ་དོ་དམ་དང་དཀའ་ངལ་དམིགས་བསལ་ཡོད་པ་མ་རེད་སོ་སོའི་སྐད་འཕྲིན་ནང་ཁུག་དམར་བེད་སྤྱོད་ཡོད་པ་བཟོས་ཡོད་ན་ཁུག་དམར་ནས་དངུལ་ཕར་ཚུར་གཏོང་ཐུབ་ཀྱི་ཡོད་པ་རེད་བྱས་ཙང་མི་མང་པོས་སྐད་འཕྲིན་ནས་ཕར་ཚུར་དངུལ་གཏོང་གི་ཡོད་པ་རེད། ཡིན་ནའི་ད་ལོའི་ཕྱི་ཟླ་བརྒྱད་པའི་ནང་ཏོག་དབྱིབས་ནད་ཡམས་འགོ་ཚུགས་པའི་རྗེས། སྐད་འཕྲིན་ལ་འགྱུར་བ་བཏང་ཡོད་པ་དང། སྐད་འཕྲིན་གྱི་ཁུག་དམར་བརྒྱུད་ནས་ཕར་ཚུར་དངུལ་ཁ་ཐུག་གཏོང་མ་ཐུབ་པ་བཟོས་འདུག་དངུལ་གཏོང་བའི་སྐབས་སུ་ཁ་པར་ཞིག་འབྱོར་གྱི་ཡོད་པ་དང། ཁ་པར་ནང་ནས་ཁྱོད་ཀྱི་དངུལ་གཏོང་ས་དེའི་ས་ཆ་དང་མིའི་མིང། དངུལ་གཏོང་དགོས་པའི་རྒྱུ་མཚན་ཁ་པར་ཨང་གྲངས་སོགས་སྐད་ཆ་འདྲི་གི་འདུག་བྱས་ཙང་བོད་ནང་ཁུལ་དངུལ་གཏོང་ཡས་ལ་ཉེན་ཁ་གསར་པ་ཞིག་སླེབས་འདུག་གནས་ཚུལ་དེ་ནི་མི་མང་པོ་ལ་བྱུང་འདུག་ཕལ་ཆེར་ཚང་མར་གཅིག་གྱུར་ཡིན་གྱི་རེད་ཡིན་ནའི་རྒྱ་ནག་ནང་ཁུལ་དུ་གནས་ཚུལ་དེ་འདྲ་མི་འདུག་དེ་ནི་བོད་ནང་ཁུལ་ལ་མ་གཏོགས་ཡོད་ས་མ་རེད། ད་དུང་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་གཅིག་ནས་ས་ཆ་མང་པོ་ལ་སྐད་འཕྲིན་ནང། རྒྱལ་ཁབ་ཀྱི་ཁྲིམས་དང་འགལ་བའི་བརྙན་དང་པར་ཡི་གེ་སྐད་ཆ་སོགས་བཤད་མི་ཆོག་པ་དང་ལྷག་པར་དུ་སྐད་འཕྲིན་ཚོགས་པའི་ནང་དེ་འདྲའི་གནས་ཚུལ་མི་བྱུང་བ་ཚོགས་གཙོས་འགན་འཁུར་བྱེད་དགོས་པ་དང་གལ་སྲིད་གནད་དོན་བྱུང་ན་ཚོགས་གཙོ་འཛིན་བཟུང་བྱ་རྒྱུ་ཡིན་པའི་ཉེན་བརྡ་བཏང་འདུག་ཅེས་འགྲེལ་བརྗོད་གནང་ཡོད། ཡང་མགོ་ལོག་ཡུལ་ཤུལ་ཁུལ་གྱི་བུད་མེད་ཞིག་གིས་རང་གིས་དངོས་སུ་མྱོང་བའི་གནས་ཚུལ་ཞིག་འདི་གར་བརྗོད་དོན།
དཔེ་ཆ་བླུགས་ནས་ཚོང་གྲོགས་གླེང་གི་རོགས། འདི་དང་པོ་དོན་དྲང་བྱེད་ནི་གི།
ཁོང་གིས་ཉེ་ཆར་སྐད་འཕྲིན་བརྒྱུད་ནས་བོད་ནང་ཁུལ་གྱི་སྤུན་མཆེད་ཞིག་ལ་དངུལ་ཏོག་ཙམ་བརྒྱུད་བསྐུར་བྱས་པའི་སྐབས་སྐད་འཕྲིན་དེ་དེ་སྔོན་དང་མ་འདྲ་བ་ཞིག་ཆགས་འདུག་ངས་དངུལ་གྱི་ཁ་གྲངས་རུག་པ་དང་ཐ་མ་གསང་བའི་ཨང་གྲངས་བསྣོན་མ་ཐག་ཏུ། རང་འགུལ་གྱིས་ཁ་པར་འགྲོ་གི་འདུག་དེ་ནས་ཁ་པར་ནང་ནས་ཁྱོད་ཀྱི་དངུལ་བསྐུར་ས་དེ་ས་གནས་གང་དུ་ཡོད་པ་དང་མིའི་མིང་ལ་གང་ཟེར་བ་དངུལ་བསྐུར་དགོས་པའི་རྒྱུ་མཚན་སོགས་དྲི་རྩད་བྱེད་ཀྱི་འདུག་ང་ནི་ཞེད་ཐག་ཆོད་ནས་དེ་ནས་ཁ་པར་བཀག་པ་ཡིན་དེ་ནས་ཉི་མ་ཁ་ཤས་རྗེས་ཡང་བསྐྱར་ཚོད་ལྟ་ཞིག་བྱེད་སྐབས། སྔར་བཞིན་རང་འགུལ་གྱིས་ཁ་པར་འགྲོ་གི་འདུག་དེ་ནས་སྐད་འཕྲིན་ནས་དངུལ་བསྐུར་རྒྱུ་དེ་ཞེད་སྣང་བྱུང་བས་ད་ལྟ་དངུལ་བཏང་ཐུབ་མ་སོང་ཞེས་འགྲེལ་བརྗོད་གནང་ཡོད། ཡང་ཉེ་ལམ་བོད་ནང་གི་སྐད་འཕྲིན་ཚོགས་པ་ཞིག་གིས་ཚོགས་གཙོའི་ངོས་ནས། རང་གི་སྐད་འཕྲིན་ནང་གི་དྲ་གྲོགས་ཚོགས་མི་ཚོར་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་གཅིག་ཉིན་ནས་སྐད་འཕྲིན་ལ་འགྱུར་བ་བཏང་འདུག་པ་དང་ཚང་མས་རྒྱལ་ཁབ་ཀྱི་ཁྲིམས་དང་འགལ་བའི་གང་བྱུང་བསྐུར་ན་ཉེན་ཁ་ཆེན་པོ་ཡོད་པའི་སྐོར་གྱི་ཉེན་བརྡའི་གསལ་བསྒྲགས་ཤིག་ཀྱང་བཏང་འདུག།
ཨོ། ད་རྒྱ་ཟླ་བརྒྱད་པའི་ཚེས་པ་ཉི་ཤུ་རྩ་གཅིག་ནས་འགོ་བཙུགས། ནམ་རྒྱུན་གྱི་ཝེ་ཤིན་ཆུན་འདི་མི་འདྲ་བ་ཞིག་དང། ནམ་རྒྱུན་ཝེ་ཤིན་ཆུན་འདྲ་ཡིན་ནོ།
ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་གཅིག་ཉིན་ནས་འགོ་བཙུགས་ཏེ་ནམ་རྒྱུན་གྱི་སྐད་འཕྲིན་དེ་རྩ་བ་ནས་མ་འདྲ་བ་ཞིག་བཟོས་འདུག་ནམ་རྒྱུན་སྐད་འཕྲིན་ནང་ཛ་རེ་ཛོ་རེ་ཏོག་ཙམ་བསྐུར་ཀྱང་སྐྱོན་མེད་པ་རེད་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་གཅིག་ཉིན་ནས་རྒྱལ་ཁབ་ཀྱི་ཁྲིམས་དང་འགལ་བའི་འདྲ་མི་འདྲ་གཏན་ནས་བཏང་མ་ཡོང་རོགས་མ་གཏོགས་ཉེན་ཁ་ཆེན་པོ་འདུག། རྒྱལ་ཁབ་ཀྱི་ཁྲིམས་དང་འགལ་སྟངས་ཀྱི་ཡིག་ཆ་དང་པར་རིས་སོགས་བཏང་ཡོད་པས་ཚང་མས་དོ་སྣང་བྱེད་རོགས་ཅེས་སོགས་རང་གི་ཚོགས་མི་ཚོར་ཉེན་བརྡ་བཏང་འདུག་སྤྱིར་རྒྱ་ནག་གཞུང་གིས་བོད་ནང་སྐད་འཕྲིན་ལ་དོ་དམ་ཤུགས་ཆེ་རུ་བཏང་དང་གཏོང་བཞིན་ཡོད་པ་དང། ནག་ཚོགས་གཙང་སེལ་དང་དྲ་རྒྱའི་བདེ་འཇགས་སོགས་ཀྱི་མིང་ཐོག་ནས། དྲ་རྒྱའི་དོ་དམ་གྱི་ཁྲིམས་ཡིག་ཀྱང་རབ་དང་རིམ་པ་གཏན་འབེབས་བྱས་པ་མ་ཟད། ནག་ཚོགས་གཙང་སེལ་དང་དྲ་རྒྱའི་བདེ་འཇགས་ཀྱི་ཁྲིམས་ཡིག་དང་འགལ་བའི་ཉེས་མིང་འོག་བོད་མི་མང་པོ་ཞིག་གང་བྱུང་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད། དེ་བཞིན་བོད་ཕྱི་ནང་གཉིས་ནང་ལ་ཡང་ནང་མི་སྤུན་མཆེད་བར་ལ། སྐད་འཕྲིན་བརྒྱུད་ནས་སྐད་ཆ་བཤད་མི་ཕོད་པ་དང་ཕར་ཚུར་གང་ཡང་བརྒྱུད་སྐུར་བྱེད་ཐུབ་ཀྱི་མེད་པའི་ཐོག་སྔ་ལོ་རྒྱ་གར་གཞུང་ནས་ཀྱང་རྒྱ་གར་ནང་སྐད་འཕྲིན་སྒོ་བརྒྱབ་སྟེ་བེད་སྤྱོད་མེད་པ་བཟོས་ཡོད་པ་རེད་རྒྱ་གར་ལྷོ་ཕྱོགས་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།